ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཀྲོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། དེང་སྐབས་བཅོས་རིག་གམ་ཡང་ན་མིས་བཟོས་རིག་ནུས་ཀྱི་ནུས་པ་དེ་མྱུར་དུ་ཆེ་རུ་འགྲོ་གི་ཡོད་པ་མ་ཟད་བཟོ་ཚོང་ལས་ཁུངས་ཁག་ཕན་ཚུན་བར་དང་ཡང་རྒྱལ་ཁབ་ཁག་བར་ལ་བཅོས་རིག་གི་ལག་རྩལ་ཐད་ལ་འགྲན་རྩོད་ཧ་ཅང་གི་ཆེན་པོ་ཞིག་འབྱུང་བཞིན་ཡོད་པས་ད་ལྟའི་བཅོས་རིག་གི་ལག་རྩལ་འདི་ཐོག་མར་གསར་གཏོད་བྱེད་མཁན་མི་དེ་ཉིད་དུས་མིས་བཟོས་རིག་ནུས་འདི་ཉེན་ཁའི་དུས་ཤིག་ལ་སླེབས་ཡོད་པའི་ཉེན་བརྡ་བཏང་འདུག་བྱས་ཙང་ད་རིང་ང་ཚོའི་བསྐྱར་ཞིབ་ལས་རིམ་འདིའི་ནང་གནད་དོན་དེ་ཚོའི་སྐོར་ལ་ཡང་གླེང་སློང་འགའ་ཞིག་ཞུ་གི་ཡིན། ད་ད་རེས་ཀྱི་འཛམ་བུ་གླིང་ནང་ལོགས་ལ་ཡང་གནས་ཚུལ་ཆེན་པོ་ད་མང་པོ་ཞིག་བྱུང་པ་རེད། བྱས་ཙང་ཆ་བཞག་པ་ཡིན་ན་དམག་འཁྲུག། འདི་ཡུག་རེན་གྱི་དམག་འཁྲུག་འདི་ལ་ཆ་བཞག་པ་ཡིན་ན་དམག་འཁྲུག་ཁོ་རང་རང་ཞེ་དྲག་གི་གདུག་རྩུབ་ཆེན་པོ་ཡོད་མ་ཟད་དམག་དེ་ཡག་པོ་མ་བྱུང་པ་ཡིན་ན་དངོས་གནས་རྡུལ་ཕྲན་མཚོན་ཆ་བེད་སྤྱོད་བཏང་མི་ཡོང་ངམ་བསམ་པའི་བློ་འཚབ་བྱས་ཆགས་བསྡད་ཡོད་རེད། ད་ག་ནང་བཞིན་ཡང་ཨ་ཧྥེ་རི་ཁའི་རྒྱལ་ཁབ་སུ་དན་ཟེར་ནར་ཡང་དམག་ཅིག་འགོ་ཚུགས་སོང། ཆུ་སྐྱོན་དང་མེ་སྐྱོན་དང་ཐན་སྐྱོན་དང་དེ་འདྲ་མང་པོ་བྱུང་མ་ཟད་བཟང་ངན་གནས་ཚུལ་དེ་འདྲ་མང་པོ་བྱུང་ཡོང་བཞིན་ཡོད་རེད། ད་ཡིན་ནའི་ལས་མི་ཁ་ཤས་ཟེར་ཡག་བྱས་པ་ཡིན་ན། ད་ལྟའི་དུས་དེ་ལ་ཡང་བྱུང་པའི་གནས་ཚུལ་གལ་ཆེ་ཤོས་གཅིག་གཉིས་ཡོད་རེད། དང་པོ་དེ་ག་རེད་ཟེར་ན་ང་རང་ཚོ་སའི་གོ་ལའི་གནམ་གཤིས་འདིར་འགྱུར་ལྡོག་ཆེན་པོ་ཞེ་པོ་ཞིག་འགྲོ་གི་ཡོད་པ་དེ་རེད། ད་འདི་ཡག་པོ་མ་བྱས་པ་ཡིན་ན་དངོས་གནས་ང་རང་ད་ལྟའི་ནང་བཞིན་བྱས་བྱས་ཡིན་ན་སའི་གོ་ལ་འདི་མུ་མཐུད་གནས་ཐུབ་མི་འདུག་ཟེར་དེ་འདྲའི་འགག་རྩའི་གནས་ཚུལ་ཅིག་ལ་ཡ་ཐུག་བསྡད་ཡོད་རེད། དེ་མ་ཡིན་པའི་གནས་ཚུལ་དེ་ག་རེད་ཟེར་ན་ད་ང་རང་ཚོའི་མིས་བཟོས་བཞག་པའི་རིག་ནུས་དེ་དེ་རིང་ཁ་སང་ཡར་རྒྱས་ཞེ་པོ་ཞིག་ཕྱིན་རྗེས་ཡར་རྒྱས་འགྲོ་ཡག་གི་མྱུར་ཚད་དེ་ཡིན། ལོ་དང་ཟླ་བ་དེ་འདྲ་མ་ཡིན་པར་བདུན་ཕྲག་དང་ཉི་མ་བརྩི་ཡག་གི་འདི་ཆགས་བསྡད་ཡོད་རེད། འདི་དངོས་གནས་དཔེ་ད་འཛམ་བུ་གླིང་ནང་ད་ལྟ་བྱུང་བཞིན་པའི་གནས་ཚུལ་དཔེ་ད་གལ་ཆེན་པོ་ཞེ་པོ་ཅིག་རེད་ཟེར་གྱི་བཤད་འདུག་ད་ད་མིས་བཟོས་རིག་ནུས་འདིའི་སྐོར་ལ་ཡང་ངས་དེ་སྔོན་ལ་ཡང་བསྐྱར་ཞིབ་ལས་རིམ་ནང་ལོགས་ལ་ཡང་ལེ་ཚན་བཞི་ཅན་གྱི་ཞིག་བཟོས་ཡོད་ད་དེ་ཚོའི་ནང་ལོགས་གཙོ་བོ་དེ་རིག་ནུས་ཨ་འདྲ་ཆ་ཇི་ཕི་ཏི་ཟེར་མཁན་དེ་ཁོའི་ནུས་པ་གང་འདྲ་ཡོད་མེད་དང་ལྷག་པར་དུ་ང་རང་ཚོ་བོད་ཀྱི་སྐད་ཡིག་འདི་རིག་ནུས་ཀྱི་དུས་རབས་འདིའི་ནང་ལོགས་ལ་ཡང་དཀའ་ངལ་ག་རེ་འཕྲད་སྲིད་པ་དང་གོ་སྐབས་ག་རེ་ཡོད་སྲིད་པ་འདི་འདྲ་སོགས་སྐོར་ལ་ཡང་མང་ཆེ་བྱས་ནས་ངོ་སྤྲོད་བྱས་ཡོད། བྱས་བྱས་ཡིན་ན་ད་སྤྱིར་བཏང་ད་ལྟ་བར་དུ་ང་ཚོའི་བསྐྱར་ཞིབ་ལས་རིམ་ནང་ལོགས་ལ་ངོ་སྤྲོད་བྱས་ཏེ་མང་ཆེ་བ་རིག་ནུས་ཀྱི་དགེ་མཚན་དང་ནུས་པ་དང་ཕན་ཐོགས་ག་རེ་ཡོད་མེད་ཞུས་པ་རེད་ད་ཡིན་ན་འདི་དང་དུས་མཚུངས་ཅན་གྱི་རིག་ནུས་འདི་ཉེན་ཁ་ཆེན་པོ་ཞེ་པོ་མཐོང་རྗེས་ཉེན་བརྡ་བཏང་མཁན་མང་པོ་ཞེ་པོ་ཡོང་གི་འདུག་དཔེར་ན་ཆ་བཞག་པ་ཡིན་ན་ཟླ་བ་གཉིས་ཙམ་ཞིག་གོང་ལ་ཡ་འཛམ་བུ་གླིང་ནང་ལོགས་ལ་རིག་ནུས་ཀྱི་ཚན་རིག་ལག་རྩལ་ཁག་གི་མི་སྣ་དང་དེ་ག་ནང་བཞིན་ཁོང་ཚོ་དང་འབྲེལ་བ་ཡོད་པའི་ད་གལ་ཆེན་མི་སྣ་སྟོང་ཕྲག་གཅིག་གིས་ཡོངས་གྲགས་ཡི་གེ་བྲིས་རྗེས་རིག་ནུས་འདི་ཡར་རྒྱས་མགྱོགས་པོ་ཞེ་པོ་ཅིག་འགྲོ་གི་ཡོད་པ་དང་ཁ་ཕྱོགས་ག་པར་འགྲོ་གི་ཡོད་མེད་དེ་གསལ་པོ་མེད་པའི་སྐབས་དེ་ད་ཕྲན་བུ་གོམ་སྟབས་དེ་འགོར་པོ་བཏང་བྱས་ཡིན་ན་ཟླ་བ་དྲུག་ཨ་ལས་ལས་མཚམས་བཞག་ཨ་དེ་ནས་གྲོས་བསྡུར་ཡག་པོ་བྱས་ཁ་ཕྱོགས་གང་འདྲ་ཞིག་འགྲོ་དགོས་ཀྱི་ཡོད་མེད་དེ་འདྲ་ཞིག་བྱེད་དགོས་འདུག་ཅེས་འབོད་སྐུལ་གྱི་ཡི་གེ་ཞིག་བཏོན་ཡོད་རེད་ཡི་གེ་འདི་ལ་ཡང་རྗེས་ལ་ཡང་འདི་ལ་མོས་མཐུན་བྱས་བྱས་ཡིན་ན་མཚན་རྟགས་འགོད་མཁན་གྱི་འབྲེལ་ཡོད་མི་སྣ་མང་ཕྱིན་རྗེས་དེ་རིང་ཁ་སང་ཡིན་ན་སྟོང་ཕྲག་ཉི་ཤུ་རྩ་བདུན་ཙམ་ཆགས་བསྡད་ཤག་འདིའི་བཀའ་འདི། ཁ་སང་གཟའ་ཟླ་ཟླ་བའི་ཉིན་འགའ་འད། ད་དེང་དུས་ཀྱི་རིག་ནུས་ཀྱི་ཚན་རིག་ལག་རྩལ་སྦྱོར་བ་དེ་དང་པོ་དང་པོ་གསར་གཏོད་བྱེད་མཁན་དེ། ཚན་རིག་པ Geoffrey Hinton ཟེར་མཁན་དེ་ད་དེང་དུས་དུས་ཚོད་དེ་ཞེ་དྲག་གི་ཉེན་ཁ་ཚ་པོ་ཅིག་སླེབས་ཤག་ཅེས་བྱས་ཁོ་རང་གིས་ཉེན་བརྡ་ཤུགས་ཆེན་པོ་ཞིག་བཏང་ཤག་བྱས་ཙང་ད་ད་རིང་ང་ཚོ་ལས་རིམ་འདིའི་ནང་ལོགས་ལ་ཡང་ཁོ་ཚོས་ཉེན་བརྡ་བཏང་དགོས་ཡ་རྒྱུ་མཚན་ག་རེ་ཡིན་མིན་དང་དེ་འདྲའི་གཙོ་བོ་གཞིར་བཞག་བྱས་ཡིན་ན་གནས་ཚུལ་ཁ་ཅིག་ངོ་སྤྲོད་ཞུས་ན་བསམ་ས་རེ་བྱུང། ཨ་ལེ་ངས་དེ་ཚོ་གང་ག་ངོ་སྤྲོད་མ་ཞུས་གོང་ལ་ཡང། མིས་བཟོས་རིག་ནུས་ཟེར་དེ་ག་རེ་ཡིན་མིན་དེ་སྐོར་ལ་ཡང་ཡིན་ན་ད་ལྟ་སྔོན་གྱི་ལས་རིམ་ནང་ངོ་སྤྲོད་དེ་ཞུས་ཚར་ལ་ད་རིང་ཁ་སང་ད་མི་མང་ཆེ་བས་མཁྱེན་དེ་མཁྱེན་དགོས་ཀྱི་ཡིན་ཨ་ལེ་ངས་དེ་བསྐྱར་བཤད་རེ་བྱེད་ཚིག་ཁ་ཤས་ཤིག་བེད་སྤྱོད་བཏང་བྱས་ངོ་སྤྲོད་ཞུ་ཁུལ་བརྒྱབ་ཡིན་ན། མིས་བཟོས་རིག་ནུས་ཟེར་དེ་ག་རེ་ཟེར་ན་ད་རིང་ཁ་སང་དེང་དུས་ཀྱི་ཨང་རྩིས་དང། འཕྲུལ་རིག་དང་དེ་ཚོ་མང་པོ་ཞེ་པོ་ཞིག་བེད་སྤྱོད་བཏང་རྗེས། ཕི་ཀའི་མིས་བཟོས་མགྱོགས་ཀྱི་ཀླད་པའི་བཟོ་ལྟ་བཟོས། ཁོའི་ནུས་པ་ད་ལྟ་ཡོད་པ་དེའི་གཙོ་བོ་དེ་ག་རེད་ཟེར་ན་ཡི་གེ་ཀློག་ཡག་གི་ནུས་པ་བསླབ་ཆེད། ཡི་གེ་ཀློག་ཡག་གི་ནུས་པ་བསླབས་བྱས་ད་ཨིན་ཇི་ཤེས་པ་ཆ་བཞག་པ་ན་ཨིན་ཇི་ཀློག་ཡག་གི་ནུས་པ་དེ་བསླབས་པའི་རྗེས་ལ། ཨ་ཁོ་ལ་ཡ་པས་ད་ཨིན་ཇིའི་ནང་ལོགས་ཡོད་པའི་ད་དེབ་དང་གསར་འགྱུར་དང་ད་གནས་ཚུལ་སྣ་མང་སོགས་ཡིག་རིགས་ཀྱི་ཡིག་མཛོད་ཆེན་པོ་ཞེ་བོ་ཅིག་ད་ས་ཡ་མང་པོ་ཨ་ཁོ་ལ་ཡར་བཅུག་ད་ཁོ་འཁྲུལ་འཁོར་ཡིན་དུས་སྤྱིར་བཏང་མི་ཡིན་པའི་གནས་སྟངས་འདི་མི་ཚེ་ཁོ་རང་ན་ཀློག་ཚར་ཡ་མ་རག་ཡིན་ནའི་ཁོ་འཁྲུལ་འཁོར་ཡིན་དུས་ཡི་གེ་འཛམ་བུ་གླིང་ན་མེད་ན་མ་གཏོགས་ཡོད་ཚད་ཚང་མ་ཀློག་བྱས་ལྟ་བྱས་བསྡུ་ཐུབ་པ་ཁོ་བརྗེད་ཡ་ནི་ཡོད་མ་རེད་མིའི་ཀླད་པ་ནང་བཞིན་བྱས་བྱས་དེ་འདྲ་ཡིན་དུས་ཁོ་ལ་ཡང་ནུས་པ་ཆེན་པོ་ཞིག་སླེབས་ཀྱི་རེད་ནུས་པ་སླེབས་པ་དེ་ཡིན་ནའི་ཁོས་བེད་སྤྱོད་བཏང་བྱས་རྩོམ་བྲི་ཡ་ཡིན་ནའི་རེད་ཡིག་སྒྱུར་བྱེད་ཡ་ཡིན་ནའི་རེད་རི་མོ་བྲི་ཡ་ཡིན་ནའི་རེད་གཞས་ཀྱི་གདངས་རྩོམ་ཡ་ཡིན་ནའི་རེད་ད་དེ་འདྲ་གི་ལས་ཀ་གསར་པ་མང་པོ་ཞེ་པོ་བྱེད་ཀྱི་ཡོད་རེད་འདི་བྱས་པ་དེ་ཡིན་ད་གང་ལྟར་མིས་བཟོས་རིག་ནུས་ཞེས་བྱས་བྱས་དེ་ལ་ཡང་གོ་གི་ཡོད་རེད། ད་ད་རིང་དེ་ཡ། ཉེན་བརྡ་བཏང་མཁན་དེ་ཚོ་ཚན་རིག་མཁས་པ་མང་པོ་གཅིག་ནང་ལོགས་ནས་དམིགས་བསལ། Geoffrey Hinton ཟེར་མཁན་དེ་ཁོ་རང་གི་ཉེན་བརྡ་བཏང་པ་དེ་ལ་ཡ། མི་ཚོས་དོ་སྣང་བྱེད་དགོས་ཡ་རྒྱུ་མཚན་གཙོ་བོ་ག་རེ་འདུག་ཟེར་ན། དེ Geoffrey Hinton ཟེར་མཁན་དེ་ཁོ་རང། ཕྲན་བུའི་དགུང་ལོ་བགྲེས་པ་ཅིག་གི། ཚན་རིག་པ་ཅིག་རེད་ཁོ་རང་ད་ལོ། དགུང་ལོ་བདུན་ཅུ་དོན་ལྔ་ཕེབས་ཀྱི་ཡོད་ས་རེད། སྔ་མོ་ནས་མིས་བཟོས་ཀྱི་རིག་ནུས་ཅིག་བཟོ་དགོས་བསམ་པའི་བསམ་བློ་དེ་ཚོ་ད་སྔ་མོ་ཞེ་པོ་ཅིག་ནས་ཡོད་རེད། ད་ཡིན་ན་ལས་གང་འདྲ་བྱས་བཟོ་དགོས་ཡོད་མེད་ཐོག་ལ་ཡར་ཁོ་ལམ་ཁ་དེ་སྣ་མིན་སྣ་ཚོགས་བརྒྱུད་བྱས་ཕྱིན་ཡོད་ས་རེད། ད་ཡིན་ན་ལས་ད་ལྟ་འདི་དེ་ལྷག་པར་དུ ChatGPT དང་དེ་ཚོ་ཡོད་རེད་པ། འདིའི་བཟོ་སྟངས་དེ་ཡིན་ན་དང་པོ་དང་པོ་དེ་ཐོག་མར་གསར་གཏོད་བྱེད་མཁན་དེ Geoffrey Hinton ཟེར་མཁན་དེ་ཨང་དེ་ཁོ་རང་ནས་ཟིག་བཞག། ཁོ་རང་གིས་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གཉིས་ལོར་ལ་ཡར་ཨང་རྩིས་ཀྱི་རྩིས་ཀྱི་ཐོག་ནས་འཕྲུལ་འཁོར་བསླབས་བྱས་འཕྲུལ་འཁོར་འདི། ད་དེའི་ནང་ལོགས་ལ་ཡང་རི་མོ་ཡིན་པའི་ན་རེད་ཡང་ཡི་གེ་ཡིན་པའི་ན་རེད་འདི་འདྲས་མང་པོ་ཞེ་པོ་ཅིག་བསླབས་ཡིན་ན་ཁོས་ཡི་གེ་དང་རི་མོ་དང་དེ་ཚོ་ལ་བལྟས་བྱས་ཁོའི་འགྲོ་སྟངས་ཀྱིས་ཁོ་རང་གི་རང་བཞིན་གྱི་ཐོག་ནས་རྩད་གཅོད་ཐུབ་བྱས་ངོ་ཤེས་པ་ཆགས་བྱས། ངོ་ཤེས་པ་ཆགས་པ་དེ་བེད་སྤྱོད་བཏང་བྱས་ཁོས་ལས་ཀ་གསར་པ་བྱེད་ཀྱི་ཡོད་པ་ད་ད་ལྟ་བེད་སྤྱོད་བཏང་ཡོད་དེ ChatGPT དང་དེ་ཚོ་གང་ག་འདི་འདྲས་རེད་འདིའི་དང་པོ་དང་པོའི་བསམ་བློ་བཏང་བྱས་བཟོ་མཁན་དེ་སྐུ་ཞབས Geoffrey Hinton ཟེར་མཁན་དེ་རེད་བཞག་ད་ལོ་མང་པོའི་རིང་ལ་ཡ་ཁོ་རང་གིས་རིག་པའི་གཞུང་ལུགས་ཐོག་ནས་འདི་འདྲས་ཞིག་བཟོས་ན་ཡག་གི་རེད་འདི་འདྲས་བཟོས་ན་འདི་འདྲས་ཡོང་གི་རེད་ཞེས་བྱས་ཁོ་རང་ལབ་ཡིན་ན་ད་མི་མང་པོ་གཅིག་གིས་འདི་འདྲས་འདི་ཡོང་གི་མ་རེད་བསམ་བྱས་དོ་སྣང་ཞེ་པོ་བྱུང་ཡོད་ས་མ་རེད་གཙོ་བོ་དེ་ག་རེད་ཟེར་དོ་སྣང་མ་བྱུང་ཡ་དེ་ཁོ་འདི་འདྲས་བྱས་པ་ལ་ཡ་རྩིས་རིག་གི་འཕྲུལ་རྩལ་བེད་སྤྱོད་བྱས་འདི་གའི་གང་ག་རྩིས་རྒྱག་དགོས་ཀྱི་རེད་པ་རྩིས་རྩིས་རྒྱག་ཡ་ནུས་པ་དེ་འདིའི་སྐབས་དེ་ཡོད་མ་རེད། ད་ཡིན་ན་དེ་རིང་ཁ་སང་ཡིན་ན Computer རྩིས་རིག་གི་འཕྲུལ་ཆས་ག་ཡ་ཡིན་ན་རྩིས་རྒྱག་ཡ་ནུས་པ་དེ་ཆེར་ཞུས་པ་ཆེ། ད་ལྡབ་སྟོང་ཕྲག་མང་པོ་དང་ཁྲི་ཕྲག་མང་པོ་ཡིན་ན་ཆེར་ཕྱིན་པའི་སྐབས་དེ་ཡིན་ན་ཁོ་རང་གི་འདིའི་སྐབས་དེ་འདི་འདྲས་བཟོས་ན་ཡག་པོ་རེད་ཟེར་ཅིག་རིག་པའི་གཞུང་ལུགས་ཐོག་ནས་མར་ཅིག་ལུང་དྲང་འགྱོ་འགྱོར་བ་འདི་བསྐྱར་དུ་དངོས་སུ་ཕི་ཀ་ལག་ལེན་ཐོག་བསྐྱལ་བྱས་བྱེད་ཡག་གོ་སྐབས་དེ་འདྲ་གོ་རེད། དེ་མ་ཟད་ཡིན་ན་ད་ཁོ་རང་མང་ཆེ་ཡིན་ན་མི་ཚོས་ཁོ་རང་ཡིན་ན་རླབས་ཀྱི་ཕྱི་མོས་ཀྱི་འགན་ཆེ་ཆེ་ཞུ་ཤག།

ད་ཚན་རིག་པ་མང་པོས་མ་རྩ་ཉེན་བརྡ་བཏང་པ་དེ་ལས། ཡིན་ནའི་ད་རིང། Geoffrey Hinton ཟེར་མཁན་དེ་ཁོ་རང་གིས་ཉེན་བརྡ་བཏང་པ་དེ་ལ་ཡང་མི་ཚོས་དེ་བས་ཡིན་ནའི་དམིགས་བསལ་ག་རེ་ཟེར་ན་ཁོ་རང་བཟོ་མཁན་ཡིན་པ་དང་ཁོ་རང་གིས་ག་འདྲས་འཕྲུལ་ཆས་དེ་ཚོ་དང་པོ་འགོ་བཙུགས་དུས་ག་འདྲས་བྱུང་ཡོད་མེད་ཨ་ནི་ད་ལྟ་བར་དུ་གོ་རྒྱུ་མདོག་ག་འདྲས་ཕྱིན་ཡོད་མེད་ད་ལྟ་དུས་ཚོད་ག་འདྲས་ཅིག་སླེབས་ཡོད་མེད་དེ་དག་ཡིན་ན་ཁོ་རང་རང་ངོ་དངོས་སུ་ར་ཡིན་ནའི་གཟིགས་རྗེས

འདི་དེའི་དུས་ཙམ་པ་ཡིན་ན་མི་མང་པོ་ཅིག་གི་དང་པོ་དེ་སེམས་ཁྲལ་ཆེ་ཤོས་དེ་ག་རེད་ཟེར་ན། དེ་རིང་ཁ་སང་ཡིན་ན་སྤྱི་ཚོགས་དྲ་ལམ་ཐོག་ལ་ཡ་གཅིག་གི་རྫུན་གཏམ་དང་འཆལ་གཏམ་དང་དཀྲོག་གཏམ་དང་འདི་འདྲས་མང་པོ་ཞེ་པོ་ཅིག་ཡོད་རེད་ད་ལྟ་ཡུལ་གང་ལ་ཡ། ད་མཇུག་མ་ཡིན་ན་དཀྲོག་གཏམ་དང་རྫུན་མ་དང་འདི་འདྲས་བཟོ་ཡ་དེ་ཞེ་པོ་ཅིག་ལས་སླ་རུ་འགྲོ་གོ་རེད་པ་དཔེར་ན་ཆ་བཞག་ན་དེ་རིང་ཁ་སང་ཡིན་ན་མིས་བཟོས་ཀྱི་རིག་ནུས་ཀྱི་བེད་སྤྱོད་བཏང་པ་ཡིན་ན། མི་གཅིག་གི་པར་བེད་སྤྱོད་བཏང། ཨ་མི་དེའི་སྐད་ཆ་བཤད་སྟངས་ཀྱི་གདངས་དེ་དག་ཚུར་བླངས། ཨ་མི་དེས་མ་བཤད་པའི་སྐད་ཆ་དེ་མི་དེས་བཤད་པ་ནང་བཞིན་བཟོ་ཐུབ་གོ་རེད་དེ་འདྲས་སོང་ཙང་ད། རྫུན་མ་བཟོ་ཡག་དང་དེ་འདྲས་ཀྱི་ཞེ་པོ་ཅིག་མང་རུ་ཕྱིན་རྗེས་དེ་གའི་སེམས་ཁྲལ་དེ་ཡིན་ན་ད་ལྟ་རང་གི་འཕྲད་བཞིན་པའི་དཀའ་ངལ་ཡིན་ན་སེམས་ཁྲལ་ཆེན་པོ་ཞིག་ཡིན་ན་འདི་རེད་བཞག། གཉིས་པ་དེ་ག་རེད་ཟེར་ན། ད་ད་ལྟ་ལག་རྩལ་སྒོ་གསར་པ་ཕྱེ་རྗེས། དཔེར་ན་ཆ་བཞག་ན ChatGPT ཆ་བཞག་པ་ཡིན་ན། ཁོ་སྐད་ཡིག་དེ་ཀློག་ཡག་ཅིག་བསླབས་ད་ཨིན་ཇི་ཆ་བཞག་པ་ཡིན་ན་ད་ཨིན་ཇིའི་ནང་ཀློག་ཡག་ཅིག་བསླབས་ད་ཨིན་ཇིའི་དེབ་དཔེ་ས་ཡ་མང་པོའི་སྐོར་ཡིན་ཚུལ་ཁོ་ལ་ཡང་བློར་བཅུག་བྱས་ཨ་ནི་ཁོ་བྲིས་རོགས་ཟེར་དུས་ཁོས་བྲིས་དགོས་བ་རེད། མི་གཅིག་ངོ་སྤྲོད་བྱེད་རོགས་ཟེར་ན་ད་དེའི་ནང་ལོགས་ལ་ཡོད་པ་ཡིན་ན་མི་དེ་ངོ་སྤྲོད་བྱེད་དགོས་བ་རེད། ད་ཡིན་ནའི་ཁོ་མཚམས་མཚམས་ག་རེ་འདུག་ཟེར་ན། ཁོས་ངོ་སྤྲོད་རྫུན་མ་དེ་འདྲ་བྱེད་ཀྱི་འདུག་ང། དཔེར་ན་ཆ་བཞག་ན་ང་ངོ་སྤྲོད་བྱེད་རོགས་ཟེར་ན། ང་ངོ་སྤྲོད་སྤྱིར་བཏང་དེ་བརྒྱ་ཆ་དགུ་བཅུ་ཐམ་པ་བྲིས་བྱས་ཡིན་ནའི་དེའི་དཀྱིལ་ལ་ཡར་གློ་བུར་དུ་གཟེངས་རྟགས་འདི་ང་རྩ་བ་ཉིད་ནས་ཐོབ་མ་མྱོང་པ་དེ་ང་ལ་ཐོབ་པ་རེད་ཟེར་ནས་མཚམས་མཚམས་བྲིས་ཡོང་གི་འདུག། ཁོ་ཕི་ཀ་ཡ་ཚན་རིག་པ་ཚོས་ཁོ་འཕྲུལ་འཁོར་དུ་བཟོས། འཕྲུལ་འཁོར་དེ་བཟོས་རྗེས་ཁོ་ཡི་གེ་ཀློག་ཡག་དེ་བསླབས། ད་ཡི་གེ་ཞེ་པོ་ཅིག་ཡིག་མཛོད་མང་པོ་ཞིག་སྤྲད་རྗེས་ཁོ་བློར་བཅུག་གོ། བློར་བཅུག་རྗེས་ད་ཁོས་སོ་སོའི་ཤེས་བྱ་དང་དེ་གའི་བེད་སྤྱོད་བཏང་བྱས་བསྐྱར་དུ་ཡིན་ན་ད་ང་ངོ་སྤྲོད་བྱེད་ཡག་གི་རྩོམ་ཐུང་ཐུང་དེ་ཁོས་མར་བཏོན་ཡོང། འདིའི་བར་དོ་ལ་ལ་ཁོས་བསམ་བློ་ག་འདྲས་བཏང་གི་ཡོད་མེད་དང་དེ་ཁོས་འདིའི་ནང་ནས་ཡིག་མཛོད་དེ་གའི་ནང་ནས་ངས་དེ་ག་འདྲས་བཏང་གི་ཡོད་མེད་དེ་ཡིན་ན་ད་ལྟ་ཚན་རིག་པ་ཚོ་ཁོ་རང་སོ་སོས་ཞིབ་ཕྲ་ཤེས་ཀྱི་ཡོད་ས་མ་རེད། འདི་འདྲས་སོང་ཙང་ག་འདྲས་བྱས་བྱས། ཨ་ད ChatGTP གིས་དཔེར་ན་ཆ་བཞག་ན་ང་ངོ་སྤྲོད་བྱས་འདི་ནང་ལོགས་ལ་ཡ། ང་ལ་ཐོབ་མ་མྱོང་བའི་གཟེངས་རྟགས་འདི་ཐོབ་པ་རེད་ཟེར་དེ་ཁོས་བཤད་ཡ་ཅིག་ཡོད་རེད་པ་རྫུན་མ་ཅིག་ཡོད་རེད་པ། འདི་ག་འདྲས་བཤད་པ་རེད། འདི་འདི་གསལ་པོ་ཅིག་ཡོད་ས་མ་རེད། འདི་འདི་མེད་དུས་ཙམ་པ་ཡིན་ན་ད་འདི་ཨིན་ཇིའི་ནང་ལ་ཁོ་ཚོས hallucination ཟེར་བྱས་བསྒྱུར་གྱི་འདུག་འདི་ག་རེ་རེད་ཟེར་ན་འཁྲུལ་པ་རེད་ཟེར་བྱས་འཁྲུལ་པ་རེད་ཟེར་ལབ་དགོས་རྒྱུ་མཚན་ག་རེ་ཟེར་ན་རྫུན་མ་བཤད་པ་རེད་ཟེར་ན་རྫུན་མ་བཤད་ཟེར་དུས་ཁོ་དམིགས་ཡུལ་དང་གནས་ཚུལ་ཤེས་བཞིན་དུ་སྐྱག་རྫུན་བཤད་འགྱོ་ཆེར་ཟེར་གྱི་རེད་བ། འདི་ཕལ་ཆེར་ཡིན་མདོག་ཁ་མ་རེད་འཕྲུལ་འཁོར་འདི་རྐང་བཙུགས་བྱས་སྐྱག་རྫུན་བཤད་ཡོད་ཀྱི་མ་རེད། ད་ནོར་བ་རེད་ལབ་ན་ནི་གང་འདྲ་བྱས་ནོར་བ་རེད་འདི་གསལ་པོ་བཤད་ཡོད་ས་མ་རེད་བྱས་ཙང་ཁོ་འཁྲུལ་བ་རེད་ཟེར་བྱས་མི་བཞག་ནི་ཤེས་ཀྱི་མ་རེད་ད་འདི་གནས་ཚུལ་གལ་ཆེན་པོ་ཞེ་པོ་ཆགས་ཡོད་ཟེར་ག་རེད་ཟེར་ན་གང་འདྲ་སེ་བྱས་འཁྲུལ་གི་ཡོད་རེད་དེ་ཡིན་ན་ད་དུང་ཚན་རིག་ལག་རྩལ་པ་དེ་ཚོ་རང་སོ་སོ་རང་གིས་ཤེས་ཀྱི་ཡོད་ས་མ་རེད་འདི་འདྲ་མ་ཤེས་པ་ཅིག་སྐབས་ལ་ཡ། ཁོ་ཕ་གིའི་ཀླད་པ་སོང་རེད་ད་མིས་བཟོས་ཤིང་ཇོ་ཇོར་བ། དེ་ལ་ཡ། ཁོ་སྤྲད་ཡག་གི་ལྟོ་ཆས་མ་བཟོ་ནས་ཡིག་ཆ་དང་མཛོད་དང་དེ་ཚོ་མང་མང་མང་དང་ད་ག་ནང་བཞིན་ཁོ་ལ་ཡ་ལས་ཀ་དེ་མང་མང་མང་མང་བསྐུར་དུས་ཙམ་པ་ཡིན་ན་རྐང་བཙུགས་བྱས་སྐྱག་རྫུན་བཤད་གི་ཡོད་ནའི་རེད་ཡང་ན་ཁོ་འཁྲུལ་བྱས་སྐྱག་རྫུན་བཤད་གི་ཡོད་ནའི་རེད་ཡང་ན་འཇོན་ཐང་མེད་པ་བྱས་བྱས་ནོར་བྱས་སྐྱག་རྫུན་བཤད་གི་ཡོད་ནའི་རེད། འདི་ཚོ་ག་རེ་ཡིན་མེད་དེ་གསལ་པོ་མ་ཤེས་བར་དུ་ང་ཚོས་མཚམས་འཇོག་ཏོག་ཙམ་མ་བྱས་པ་ཡིན་ན། ཁོ་དེང་གི་དངོས་གནས་ཅིག་ཕར་ནང་ལོག་དེ་ད་མི་ནང་བཞིན་དེ་ཡིན་གྱི་མ་རེད་མིའི་ཀླད་པ་དང་བསྡུར་ན་འདི་དཔེ་ལོགས་ཀ་རེད་བཞག་ཁོས་ལས་ཀ་བྱེད་སྟངས་དེ་ཡིན་ནའི་ལས་ཁོའི་ནུས་པ་དེ་གང་འདྲ་སེ་ལས་ཀྱི་ཡོད་མེད་དེ་ཡིན་ནའི་ད་དུང་མ་རྟོགས་གོ་དུས་ཙམ་པ་མི་གང་གི་ལོག་སེམས་ཁྲལ་ཆེན་པོ་ཞེ་པོ་ཆགས་ཡོད་དང་དཔེར་ན་ཆ་བཞག་པ་ཡིན་ན་གཅིག་བྱེད་དུས་ང་རང་ཚོ་ཧོབ་ཏུ་ག་རེ་བསམ་དོན་བ་ཨང་ད་དེ་ཚོ་ད་རྦད་དེ་ཚན་རིག་ལག་རྩལ་གྱི་ཞིབ་ཕྲ་གྱི་ཡི་གེ་ཁྲིད་ཡག་འདི་མི་གལ་ཆེ་གི་ཡོད་མ་རེད་དེ་ཚོ་ང་ཚོའི་འཚོ་བ་དང་འབྲེལ་བ་ཡོད་མ་རེད་ཟེར་བསམ་གཏང་གི་ཡོད་རེད་དེ་ལས་ཡིན་ནའི་དོན་དངོས་ཐོག་ལ་འདི་འདྲ་ཁྱོན་ནས་རེད་མི་འདུག་ག

ཁོ་ལ་བརྟེན་གྱི་མེད་པ་ཡིན་ན་ལས། ཁོ་བརྟེན་སའི་རྒྱ་ཁྱོན་ཡོད་རེད་བ། དེ་ཡིན་ན་ག་དུས་ཡིན་ན་ཆེ་རུ་ཆེ་རུ་ཆེ་རུ་ཆེ་རུ་ཕྱིན་བྱས། དེ་ཡིན་ན་ཆེ་རུ་མགྱོགས་པོ་ཞེ་པོ་འགྲོ་གི་ཡོད་ས་རེད། ད་ག་ནང་བཞིན་ཡིན་ན་བྱེད་ས་ཆ་བཞག་པ་ཡིན་ན། བཟོ་ཚོང་ལས་ཁང་ཆེན་པོ་དེ་ཚོས་དེ་གའི་ཅ་ལག་འདི་བཙོང་དགོས་ཀྱི་ཡོད་མེད་དང་ག་བ་བཙོང་དགོས་ཀྱི་མིན་དང་ག་བ་བསྐྱལ་དགོས་ཀྱི་མིན་དེ་ཚོ་མང་པོ་ཞེ་པོ་ཅིག་ཡིན་ན། མིས་བཟོས་ཀྱི་རིག་ནུས་ལ་ཡང་བརྟེན་བྱས་ཡིན་ན་ཁོ་ཚོའི་ལས་ཀ་དེ་ཚོ་བྱེད་ཀྱི་ཡོད་ས་རེད། ད་གང་ལྟར་ང་རང་ཚོའི་བྱེད་དགོས་ཡག་ལས་ཀ་དེ་ཚོ་མང་པོ་ཅིག་ག་ལེ་ག་ལེ་ག་ལེ་ག་ལེ་བྱས་བྱས་ཡིན་ན་ཁོ་ཕ་གིའི་མིས་བཟོས་ཤོར་བའི་རིག་ནུས་དེ་ལ་ཡ་ཕར་ལས་ཀ་དེ་ཕར་སྤུངས་བྱས་ཕར་སྤྲད་བཞག་གི་རེད། ཕར་སྤྲད་དུས་ཙམ་པ་ཁོ་ཕར་ནང་ལོག་ཁོས་གང་འདྲ་ཐག་བཅད་ཀི་ཡོད་མེད་རྩ་བའི་ཐོག་ནས་ང་ཚོས་གསལ་པོ་མ་ཤེས་པ་དང་ཁོ་ལ་ཡང་དངོས་གནས་རང་མི་བཟོ་མཁན་ཚོས་ཚོད་འཛིན་གང་འདྲ་བྱེད་དགོས་ཡོད་མེད་དེའི་ལག་རྩལ་དེ་ཁོ་ཡར་རྒྱས་བཏང་པའི་ལག་རྩལ་དང་མཉམ་དུ་གོམ་པ་གཅིག་བྱས་བྱས་འགྲོ་མ་ཐུབ་གོ་དུས་ཙམ་པ་ཨ་མི་མང་པོ་ཞེ་པོ་ཅིག་གིས་ཉེན་ཁ་མཐོང་བྱས་ཁོ་ལ་ཡང་བསམ་བློ་ཡག་པོ་ཞིག་བཏང་བྱས་བྱས་ན་མི་ཤེས་པའི་གང་ལྟར་ཨམ་ཅིག་ལི་ཡ། ཁོ་འཕྲུལ་འཁོར་དེ་ཡིན་ན་ང་ཚོ་མིས་བླ་མ་མཁས་པ་ཆགས་ཡ་དང་མི་ལས་ཞེ་དྲག་སྤྱང་བ་དང་མི་ལས་ནུས་པ་ཆེ་བ་ད་ལྟ་ཁོ་ནས་ཡོད་པ་གཏན་འཁེལ་བ་རེད་དེ་འདྲ་སོང་ཙང་བླ་མ་མཁས་པ་ཆགས་མ་ཚང་པའི་སེམས་ཁྲལ་དེ་ཞེ་དྲག་ཡོད་རེད་འཕྲུལ་འཁོར་གྱི་ནུས་པ་ཆེན་པོ་ཞེ་པོ་ཆགས་བྱས་མིའི་རིགས་ལ་ཡ་དབང་བསྒྱུར་བྱེད་ཡ་ཟེར་དེ་འདྲ་ད་ང་ཚོ་གློག་བརྙན་དང་འདི་དང་མང་པོ་ཞེ་པོ་མཐོང་ཐུབ་པ་རེད་དེ་འདྲ་རང་ད་ཕལ་ཆེར་ཡོང་མདོག་ཁ་མ་རེད་དེ་ལས་ཡིན་ནའི་ལས་ཁོའི་ནུས་པ་དེ་ཞེ་པོ་ཆེ་རུ་ཆེ་རུ་ཆེ་རུ་ཆེ་རུ་ཕྱིན་བྱས་དཔེར་ན་ཆ་བཞག་ན་ཚན་རིག་པ་ཇེ་ཧྥི་རི་ཧིན་ཊོན་དེ་ཁོ་རང་གིས་འདི་འདྲ་གསུངས་བཞག་དེའི་སྔོན་ལ་ཡ། མི་འདི་གས། ཉེན་བརྡ་བཏང་བྱས་ཨོ་ད་འདི་ཟབ་ཟབ་མ་བྱས་ན་ཉིན་མོ་གཅིག་ཉེན་ཁ་ཆེན་པོ་ཞེ་པོ་བཟོ་གི་རེད་ཅེས་ལབ་དུས་ཙམ་པ་ཡིན་ན་ཁོ་རང་སེམས་པའི་ནང་ལོག་ལ་ཡ་ཨོ། གཅིག་བྱས་ཉེན་ཁ་ཡོད་ཡང་སྲིད་པ་རེད་ཡིན་ནའི་ལས་ཅིག་ལོ་བཞི་བཅུའི་རྗེས་ལ་ལོ་ལྔ་བཅུའི་རྗེས་ལ་ཡ། དེ་འདྲས་ཅིག་ཡོང་མདོག་ཁ་པོ་རེད་ཅེས་བསམ་གྱི་ཡོད། ད་ཡིན་ནའི། འདས་པའི། ལོ་གཅིག་དང་ཟླ་བ་ཁ་ཤས་ཀྱི་ནང་ལོག་ལ་ཡ་བཅོས་རིག་གི་འགྱུར་ལྡོག་དང།

ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་གྲངས་དང་ལྔ་བཅུ་ང་གྲངས་དེར་བཟོས་པ། འདིའི་སྐབས་ཀྱི་ཞིབ་འཇུག་བྱས་པ་དུས་སུ་ད་དཔེ་མཚོན་བྱེད་མ་དགོས་འདྲ་པོ་འདུག་ག་ད་ཡིན་ནའི་རྡུལ་ཕྲན་མཚོན་ཆ་དང་མ་འདྲ་བ་ག་རེ་ཟེར་ན། ད་རྡུལ་ཕྲན་མཚོན་ཆ་དེའི་སྐབས་དེ་དངོས་གནས་ཕར་ཞིབ་འཇུག་བྱས། ཨ་ནི། དངོས་གནས་ཚོད་ལྟ་བལྟས་བེད་སྤྱོད་གང་འདྲས་གཏོང་དགོས་འདུག་མེད་ལྟ་དུས་ཙམ་པ་རྡུལ་ཕྲན་མཚོན་ཆ་དེ་ནི་རྒྱལ་ཁབ། གཞུང་གཅིག་གིས་མིན་བྱེད་མཁན་བྱེད་ཡོད་མ་མི་སྒེར་གྱི་བཟོ་ཚོང་ལས་ཁང་དང་དེ་སུ་གང་བྱེད་མཁན་ཡོད་མ་རེད་ད་ད་རེས་གལ་སྲིད།

དེ་འདྲས་ཀྱི་སྐབས་དེར་ཁོ་ཚོའི་བར་དེ་ལ་འགྲན་རྩོད་བྱེད་བྱས་ད་མ་འོངས་པའི་འཕྲིན་སྐྱེལ་དྲ་ལམ་ག་འདྲས་བེད་སྤྱོད་གཏོང་དགོས་ཡོད་མེད་འདི་གས་ཚང་མ་ལོག་བརྟེན་ས་དེ་ཡིན་ཨེ་མིས་བཟོས་རིག་ནུས་ཡིན་པ་གཏན་འཁེལ་བ་རེད་བྱས་ཙང་མིས་བཟོས་རིག་ནུས་ཀྱི་ལག་རྩལ་དེ་སུ་ཡག་ཤོས་བྱུང་བ་ཡིན་ན་དེའི་ཚོང་ཡག་ཤོས་དང་ཁེ་བཟང་ཆེ་ཤོས་དང་བཟོ་ཚོང་ལས་ཁང་ཆེ་ཤོས་ཆགས་རྒྱུ་ཡིན་པ་དེ་གཏན་འཁེལ་དུས་ཙམ་པ་ད་བཟོ་ཚོང་ལས་ཁང་དེ་ཚང་མ་ལོག་ག་ཡིན་པའི་འགྲན་རྩོད་བྱེད་བྱས་གང་མགྱོགས་མགྱོགས་ད་གང་ལྟར་དངོས་གནས་ཀྱི་མཐའ་མའི་ཁོའི་མཇུག་འབྲས་ག་འདྲས་ཅིག་ཡོང་གི་ཡོད་མེད་བསམ་བློ་མ་བཏང་བ་བྱས་བྱས་ཡིན་ན་ད་ལྟའི་གནས་སྐབས་རང་གི་ཁེ་བཟང་དང་དེའི་ཆེད་དུ་བྱེད་བྱས་ཡིན་ན་འགྲན་རྩོད་བྱེད་དུས་ཙམ་པ་ད་དེ་སྔས་མ་རྡུལ་ཕྲན་མཚོན་ཆ་དང་མ་འདྲ་བ་ཞེ་པོ་ཅིག་ཉེན་ཁ་ཚ་པོ་འདུག་ཟེར། དེ་མ་ཟད་ཡིན་ད་གལ་སྲིད་ཅིག་ཨ་མི་རི་ཀའི་ནང་གཅིག་པོ་དང། ཡུ་རོབ་ནང་གཅིག་པོ་ཡིན་པ་ཡིན་ན་ད་ཁོ་རྒྱལ་ཁབ་དེའི་ནང་ལོག་གཞུང་དེས་ཁོ་སྒྲིག་གཞི་བཟོས་ག་འདྲས་ཞིབ་འཇུག་བྱེད་དགོས་ཡོད་མེད་དང་ག་ཚོད་གོམ་པ་མགྱོགས་ལོས་ག་ཚོད་འགྲོ་དགོས་ཡོད་མེད་དེ་ཚོ་ཁོ་ཚོད་འཛིན་བྱས་གཏན་འཁེལ་འགྲིག་གི་རེད་བ། ད་དེ་མ་རེད་ད་ད་རེས་སྐད་ཆ་ཡིན་འགྲན་རྩོད་འདིས་འཛམ་བུ་གླིང་གི་མ་འོངས་པའི་ཚན་རིག་ལག་རྩལ་གྱི་ད་འགྲོ་ཕྱོགས་གལ་ཆེ་ཤོས་ཅིག་སོང་ཙང་ཨ་མི་རི་ཀ་གཅིག་པོ་མ་ཡིན་པ་ད་ད་རེས་སྐད་ཆ་ཡིན་འགྲན་རྩོད་བྱེད་མཁན་དང་ལག་རྩལ་དངོས་གནས་ཀྱི་དངོས་དོན་ཅན་གཅིག་ག་རེ་བ་རྒྱ་ནག་ཆགས་བསྡད་པ་རེད་དེ་འདྲས་སོང་ཙང་ད་རྒྱལ་ཁབ་དང་རྒྱལ་ཁབ་བར་དེ་ལ་འགྲན་རྩོད་བྱེད་དུས་ད་དེ་ལ་ཡར་ཚོད་འཛིན་བྱས་རྗེས་རྒྱལ་ཁབ་དེ་གས་ཚང་མ་ལོག་གི་ཁ་ལ་ཉན་བྱས་གོམ་སྟབས་དེ་འགོར་བཏང་ས་དེ་ནི་དེ་བས་ཁག་པོ་རེད་དཔེར་ན་ཆ་བཞག་པ་ཡིན་ན་ཉེ་དུས་ཨ་མི་རི་ཀའི་ནང་ལོག་ལ་ཡར་མིས་བཟོས་རིག་ནུས་སྐོར་ལ་ཡར་ཞིབ་འཇུག་བྱེད་མཁན་དང་ཁོ་ཚོ་ཚན་རིག་པ་རང་ལས་ཀ་རང་བྱེད་མཁན་དེ་འདྲས་ཅིག་སྐོར་ལ་ཡ། སྐད་ཆ་དྲིས་པའི་སྐབས་དེ་དེའི་ནང་ནས་མི་བརྒྱ་ཆ་བཅོ་ལྔ་ཙམ་ཞིག་གིས་ཨོ་ཉི་མ་ཅིག་ཡས་ལག་རྩལ་དེ་ཕལ་ཆེར་ཅིག་བླ་མ་ཁྱབ་ཆགས་བྱས་མིའི་རིགས་ཁོ་རང་ཕལ་ཆེར་རྩ་མེད་བཏང་སྲིད་པ་རེད་ཟེར་བྱས་ད་བརྒྱ་ཆ་བཅོ་ལྔ་ཙམ་ཞིག་གིས་ལབ་དུས་ཙམ་པ་ད་མང་པོ་ཞེ་པོ་ཅིག་རེད་ད་མི་དེ་གས་དེ་དངོས་གནས་ཕར་ལས་ཀ་བྱེད་བཞིན་པའི་མི་དེ་ཚོ་རུ་བ་དེ་འདྲས་ཅིག་ལབ་ཡོད་ས་རེད་བྱས་ཙང་དེ་ནས་ཡིན་ན་ཁོའི་ཉེན་ཁའི་རང་བཞིན་དེ་ཡིན་ན་ཞེ་པོ་ཅིག་མཐོང་ཐུབ་ཀྱི་ཡོད་ས་རེད། ད་ལྟ་ཇེ་ཧྥེ་རི་ཧིན་ཊོན་ཟེར་མཁན་དེ་ཁོ་རང་གསུངས་ཡག་བྱས་པ་ཡིན་ན་ད་ཕལ་ཆེར་རྒྱ་ནག་དང་ཨ་མི་རི་ཀ་སོགས་དེ་འགྲན་རྩོད་ཞེ་པོ་ཅིག་རེད་མཉམ་དུ་རུག་རུག་བྱེད་བྱས་ཡིན་སྒྲིག་གཞི་བཟོ་ཡག་དེ་ཚོ་ནི་ད་ཞེ་པོ་ཅིག་ཁག་པོ་རེད་བཟོ་ཚོང་ལས་ཁང་དེ་ཚོ་ནི་ད་སོ་སོའི་ཁེ་བཟང་ཆེད་དུ་ཡིན་ན་རུག་རུག་བྱེད་བྱས་བྱེད་ཡག་ཁག་པོ་ཞེ་དྲག་རེད་ད་ཡིན་ནའི་ཁོ་རང་གི་རེ་བ་གཅིག་དེ་ག་རེ་རེད་ཟེར་ན་མིས་བཟོས་རིག་ནུས་བཟོ་མཁན་གྱི་ཚན་རིག་པའི་ད་མི་ཚོ་མང་པོ་ཞེ་པོ་ཅིག་གང་ཡང་ཡོད་ཀྱི་མ་རེད་ད་མི་སྟོང་ཕྲག་ཁ་ཤས་དང་ཁྲི་ཕྲག་ཁ་ཤས་ཞིག་མིན་ཡོད་ཀྱི་མ་རེད་འདི་གས་དེའི་ནང་ལོག་ལ་ཡ་མཉམ་རུག་གི་ཐོག་ནས། བསམ་བློ་ཞིག་འཁོར་བྱས་ཁོང་ཚོའི་ལས་ཀ་དེ་བྱེད་ཡག་དེ་ཏོག་ཙམ་འགོར་གཏོང་དགོས་ཀྱི་ཡོད་ནི་རེད་ཡང་ན་གཟབ་གཟབ་བྱེད་དགོས་ཀྱི་ཡོད་ནི་རེད་ཡང་ན་སྒྲིག་གཞི་ཞིག་བཟོས་རྗེས་འོ་ལས་ཀ་འདིའི་ཁྲོད་བྱེད་ཀྱི་མེད་ཨ་འཕེལ་རིམ་འདིའི་ཁྲོད་དེ་ཡིན་ན་ལམ་ཁ་འདིར་འགྲོ་གི་མེད་ཟེར་ཡག་གི་འདི་འདྲས་ཅིག་བྱུང་ན་ཞེས་ཁོ་རང་གི་རེ་འདུན་བཤད་དེ་ལས་ད་མང་པོ་ཅིག་ཟེར་བྱས་འདི་འདྲས་ཡོང་ཡག་ཞེ་དྲག་ཁག་པོ་རེད་ཟེར་བྱས་བྱས་འདུག་དེ་ཙམ་བྱས་རྗེས་ད་ད་རིང་ང་ཚོའི་དཔྱད་ཞིབ་ལས་རིམ་ད་ག